མ་ཏིང་གིས་བཤད་པ་བཞིན་བཟུང། གཅུང་མོ་གསུམ་ལ་ཡང་མིང་འདི་ག་བཏགས་པ་རེད། དུས་ཚོད་རྒྱུན་རིང་པོ་ཕྱིན་པའི་རྗེས་ལ། གཅུང་མོ་གསུམ་ག་ལེ་ག་ལེ་ཆེར་ཆེར་འགྲོ་གོ་རེད། ཡིན་ནའི་ལོ་གཅིག་གི་དགུན་ཁ། གནམ་གཤིས་གྲང་མོ་ཞེ་དྲག་ཆེ། ད་དུང་པཱ་ལགས་སྙུང་ཙང། ནང་གི་འཚོ་བའི་ཡོང་ཁུངས་ཡོད་མ་རེད།

ཁབ་ཀྱི་སྐུད་པོ་ཡོད་པ་ག་འདྲས་སེ་མཁྱེན་པ་ཡིན་ན་བསམ། ཡ་མཚན་ཞེ་དྲག་སྐྱེས་པ་རེད། དེ་ནས་མི་ཆུང་དེས་གད་མོ་ཆེན་པོ་ཞིག་བགད་བྱས། གང་ཡིན་ཟེར་ན། དེ་ཚོ་ཚང་མ་ལ་ངས་འཆར་འགོད་བྱས་པ་ཅིག་ཡིན། དོན་དུ་རང་གི་གཅུང་མོ་གསུམ་ངས་རྫུ་འཕྲུལ་བསྟན་བྱས་མེད་པ་བཟོས་པ་ཡིན། རང་གི་ཁྱེར་འགྲོ་ཡག་གི་དངུལ་གྱི་ཁབ་དེ་ངས་བསྒྱུར་པ་ཡིན། དེ་འདྲ་བྱེད་པ་དཀའ་བོ་དང།

མ་རེད། དེ་འདྲ་མ་རེད། ངས་ད་ག་ཟེ་བཤད་པ་ཡིན། ཟེར་ལབ་པ་རེད། དེ་ནས་གདུག་རྩུབ་ཅན་གྱི་གདོན་འདྲེ་དེས། ཧེ་ཧེ་ཧེ་ཧེ་ཧེ། སུས་ཤེས་ཀྱི་རེད། གཅིག་བྱས་ན། དེ་རང་གི་བསམ་དོན་དངོས་གནས་དེ་ཡིན་གྱི་རེད། ཟེར་ལབ་པ་རེད། མ་ཏིང་གིས་གདོན་འདྲེའི་སྐད་ཆ་དེ་ཚོ་གོ་བའི་རྗེས་ལ། རླུང་ལངས་བྱས་སྐད་ཤུགས་ཆེན་པོས། ད་བྱས་ན་རང་ཆུ་སུབ་ཐེབས་ཤོག། ཟེར་ལབ་བྱས། རྒྱུན་རིང་པོ་མ་ཕྱིན་པར། གདུག་རྩུབ་ཅན་གྱི་གདོན་འདྲེ་འདི། ཆུ་སུབ་ཐེབས་བྱས་ཤི་བ་རེད། གདུག་རྩུབ་ཅན་གྱི་གདོན་འདྲེ་འདི་ཤི་ཚར་བའི་རྗེས་ལ། གནམ་སྒང་ལ་བསྒྲིབས་པའི་སྨུག་པ་འདི་ག་ལེ་ག་ལེ་ཕར་དྭངས་འགྲོ་གོ་རེད། ད་དུང། མ་ཏིང་གི་གཅུང་མོ་གསུམ་པོ་ཡང། ཚུར་ལོག་སླེབས་པ་རེད།